དེ་ཡི་ས་དེ་ལྟ་བུའི་ལུས་དེ་ནི་ག་བ་ཡོད་རེད་ཟེར་ན། ཐ་སྙད་འདོགས་པའི་ཐ་སྙད་པའི་བློ་ཡོང་རྒྱུ་ཡོད་པ་ཙམ་རེད་ཟེར། རྨོངས་པ་ཡིས་ནི་ལུས་བློར་འགྱུར་ཟེར་རྒྱུ་ཡིན་པ་རེད། དབྱིབས་སུ་བཀོད་པའི་ཁྱད་པར་གྱིས་ཐོ་ཡོར་ལ་ནི་མི་བློ་བཞིན་ཟེར། འོ་དེ་ནང་བཞིན་བྱས་ནས་བྱས་པ་རེད་ཟེར། དཔེར་ན། ང་རང་ཚོ་ཐོ་ཡོར་ཟེར་ཡས་ཅིག་ཡོད་རེད་བ། ཐོ་ཡོར་གྱི་ཡེ་ནས་ཐོ་ཡོར་ལ་མི་ཅིག་འདུག་སོང་སོང་འདྲ་མིན་བྱས་ནས་བློ་སྐྱེས་པ་དང་གཅིག་པ་གཅིག་རྐྱང་རེད་ཟེར། ཐོ་ཡོར་དེ་ག་རེ་རེད་ཟེར་ན་དབྱིབས་སུ་བཀོད་པའི་ཁྱད་པར་གྱིས་ཞིང་ཁའི་དཀྱིལ་ལ་མི་དང་འདྲ་བ་ཅིག་བཟོས་ད་བཟོས་བྱས་ནས་ཞིང་ཁའི་དཀྱིལ་ན་ཡར་བསླངས་ནས་བཞག་པ་ཡིན་ན་ཚེ་ན་སྐོར་ལ་མི་ལྟ་དུས་སྒང་ལ་ཞིང་ཁའི་དཀྱིལ་ལ་མི་ཅིག་ལངས་ཤག་གསུངས་སོ་རམ་དྲན་གྱི་རེད་བ། འོ་དེ་དྲན་པ་ནང་བཞིན་བྱས་ནས་རང་གི་ལག་པ་དང་རྐང་པ་ལ་སོགས་པ་དབང་པོ་དེ་དག་ཚོགས་པའི་ཚོགས་པ་ལ་བརྟེན་ནས་ལུས་ཟེར་གྱི་བློ་ཡིས་ཕར་བཏགས་ཙམ་དུ་ཡོད་རེད། འོ་དེས་དེ་ནི། ཐ་སྙད་ཀྱི་དབང་གིས་ཕར་བཏགས་ཙམ་གྱི་ལུས་དེ་ཡོད་རེད་ཟེར་དཔྱད་པའི་ཚེ་ན་དེ་ནི་ངའི་ཡོད་མ་རེད་ཟེར་དེ་ཡིན་པ་རེད། ཇི་སྲིད་རྐྱེན་ཚོགས་དེ་སྲིད་དུ་ཐོ་ཡོར་སྐྱེས་བུ་ལྟར་སྣང་བ་ཟེར། ད་ནི། ཇི་སྲིད་དུ་རྐྱེན་ཚོགས་པ་དེའི་ཚེ་ན་དེ་ནི་ལུས་བསླུ་བའི་བློ་དེ་ཡོང་གི་རེད། ལུས་དེ་ཡོང་གི་རེད། ཐོ་ཡོར་དེ་ཡང་དེ་ལྟ་བུ་རེད།

ཐོ་ཡོར་སྐྱེས་བུ་ལྟར་སྣང་བ། དེ་བཞིན་ཇི་སྲིད་ལག་སོགས་ལ། དེ་ཡོད་དེ་སྲིད་དེ་ལུས་སྣང། དེ་ཡང་དེ་ནས་རྐྱེན་ལ་སོགས་པ་ཇི་སྲིད་ལག་པ་སོགས་ལ་ཡོད་པ་དེ་སྲིད་དུ་ལུས་སྣང་བའི་བློ་དེ་ཡོད་རེད། དེ་ལྟ་བུ་ནམ་འགགས་པ་དེ་ཡི་ཚེ་ན་དེ་ནས་རང་གི་ལུས་སྣང་བའི་གི་བློ་དེ་འགགས་འགྲོ་གི་རེད་དེ་ནས་མེད་པར་ཆགས་འགྲོ་གི་རེད། ལུས་དེ་མེད་པར་ཆགས་འགྲོ་གི་རེད། དེ་བཞིན་སོར་མོའི་ཚོགས་ཡིན་ཕྱིར་ཟེར། ད་དཔེར་ན་ལག་པ་ལ་ཆ་བཞག་གི་ཡིན་ན་སོར་མོའི་ཚོགས་རེད་བ། མཛུ་གུ་ལྔ། མཛུ་གུ་ལྔ་ཚོགས་པའི་ཚོགས་པ་དེ་ལ་བརྟེན་ནས་ནི་ལག་པ་ཟེར་ནས་ལབ་རེད་བ་ང་ཚོས་ལག་པ་ཟེར་མཁན་དེ་ལག་པ་ཁོ་རང་ཕར་དཔྱད་ཁ་འགྲོ་དུས་སྒང་ལ། མཛུ་གུ་ལྔ་པོ་རེ་རེའི་སྟེང་དུ་དཔྱད་དགོས་རེད་མ་གཏོགས། དེ་ལས་ལོགས་སུ་ཅིག་ལག་པ་ཟེར་མཁན་དེ་ཡོད་མ་རེད་བ། དེ་བཞིན་སོར་མོའི་ཚོགས་ཡིན་ཕྱིར་ལག་པའང་གང་ཞིག་ཡིན་པར་འགྱུར། སོར་མོ་རེ་རེ་རེ་ནས་དཔྱད་པ་དེའི་ཚེ་ན་ནི་ལག་པ་ཟེར་མཁན་དེ་རྙེད་ཡས་མེད་པ་དག་གིས་ལུས་དང་གཅིག་པ་གཅིག་རྐྱང་ཅིག་ཆགས་ཚར་བ། ལག་པའང་གང་ཞིག་ཡིན་པར་འགྱུར་དེ་ཡང་ཚིགས་ཀྱི་ཚོགས་ཡིད་བྱེད་རེད་ཟེར། དེ་ཡང་ཚིགས་ཀྱི་ཚོགས་ཡིན་ཕྱིར་ཟེར་དེ་སོར་མོ་རེ་རེ་ནས་དཔྱད་དུས་སྒང་ལ་སོར་མོ་དེ་ཡང་ནི་ཚིགས་བཞི་ཡོད་པ། ཚིགས་བཞི་བྱེད་ཅེ་ན་ཚིགས་བཞི་པོ་དེ་རེ་རེ་ནི་སོར་མོ་དེ་ག་རེ་རེད་ཟེར་ན་ཚིགས་དང་པོ་དེ་ནི་མ་རེད། ཚིགས་གཉིས་པ་དེ་ནི་མ་རེད་ཚིགས་གསུམ་པ་དེ་མ་རེད་བཞི་པ་དེ་མ་རེད། ཚིགས་བཞི་ཀ་རེ་རེ་ནི་ཕར་དཔྱད་པའི་ཚེ་ན་སོར་མོ་དེའི་སྟེང་དུ་ནི་གཡའི་རྩ་བ་འདེད་ཡོད་མ་རེད་པ་སོར་མོ་ཟེར་མཁན་དེ། མེད་པར་ཆགས་འགྲོ་རེད་བ། མེད་པར་ཆགས་འགྲོ་དུས་ད་སོར་མོ་ཟེར་མཁན་དེ་ག་རེ་རེད་ཟེར་ན་ད་གིན་ནང་བཞིན་ཅིག་བྱས་ནས་དེ་དག་ཚོགས་པའི་ཚོགས་པ་ལ་བརྟེན་ནས་རྨོངས་པས་བཏགས་པ་དེ་རེད། ཚིགས་ཀྱང་རང་གི་ཆ་ཕྱེ་བས་ད་ཚིགས་བཞི་པོ་དེ་ཡང་ཚིགས་རང་རང་གི་ཆ་ཤས་ཡོད་རེད་བ་ཆ་ཤས་དུ་མར་ཕྱེ་བ་དེ་ཡི་ཚེ་ན། ཆ་ཤས་གང་གི་སྟེང་དུ་ཡང་དེ་འདྲའི་ཚིགས་དེ་གནས་ཐུབ་ཀྱི་མ་རེད་བ། གནས་མ་ཐུབ་པའི་ཚེ། ཆ་ཤས་རེ་རེ་ནས་ཕྱེ་བ་དེ་ཡི་ཚེ་ན་ཚིགས་དེ་མེད་པར་ཆགས་འགྲོ་རེད། ཆ་བཞི་ཡོད་ཆ་ཡང་རྡུལ་དུ་ཕྱེ་བས་ཏེ། ཡང་ན་ཆ་ཤས་མང་པོ་ཕྱེ་ཞིང་ཆ་ཤས་དེ་ཡང་རང་གི་རྡུལ་ཕྲ་རབ་རེ་རེ་ནས་ཕྱེ་བ་དེའི་ཚེ་ན་ཡང་ན་བླ་གྲོགས་རེས་རྡུལ་དུ་ཕྱེ་བས་ཏེ་རྡུལ་དེ་ཡང་ཕྱོགས་ཆའི་དབྱེ་བ་ཡིས། ཕྱོགས་དབྱེའང་ཆ་ཤས་དང་བྲལ་ཕྱིར། རྡུལ་དེ་ཡང་དེ་ནས་ཕྱོགས་ཀྱི་ཆ་ལ་སོགས་པ་དེ་སོགས་ཀྱི་དབྱེ་བའི་དབང་གིས་དབྱེ་བ་དེའི་ཚེ་ན་ཆ་ཤས་དང་བྲལ་འགྲོ་ན་ཡང་ཁོ་གཟུགས་ཁོ་རྩི་ཡ་མེད་པ་ཆགས་འགྲོ་གི་རེད།

རྨི་ལམ་རྨིས་པ་དེ་ཡི་ཚེ་ན་གླང་པོ་ཆེ་ཅིག་རྨིས་པ་ཡིན་ན་སད་པའི་ཚེ་ན་དེ་ལྟ་བུ་གླང་པོ་ཆེ་དེ་ཡོད་མ་རེད་བ་གཉིད་སད་ཚར་སོང་ན་གླང་པོ་ཆེ་དེ་ཡལ་ཚར་བྱེད་པ་ཅི་བྱུང་རེད། དེ་ཡིན་ཙང་གཟུགས་ལ་དཔྱོད་ལྡན་སུ་ཞིག་ཆགས་ཟེར་ད་གཟུགས་ལ་ཆགས་ཡས་ཡོད་མ་རེད་གཟུགས་ལ་ཆགས་མི་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་ན་ཆགས་ས་ཀྱི་ལུས་ལ་སོགས་པ་གཟུགས་དེ་ཚོ་དཔྱད་པ་བྱས་པ་དེ་ཡི་ཚེ་ན་རྡུལ་ཕྲན་ཙམ་ཡང་མ་ལྷག་པའི་ཕྱིར་ནི་ནམ་མཁའ་སྟོང་པ་ཆགས་འགྲོ་ཡས་དེ་ནང་བཞིན་རེད། བྱས་པ་དེ་ཡི་ཚེ་ན་མེད་པ་རེད། ད་གིན་སྟོང་ཉིད་བག་ཆགས་གོམས་པས་ཟེར་གྱི་རེད་བ། སྟོང་ཉིད་སྟོང་ཉིད་ཀྱི་བག་ཆགས་གོམས་པའི་ཚུལ་ལ་བརྟེན་ནས། དངོས་པོའི་བག་ཆགས་དེ་སྤོང་ཐུབ་ཀྱི་རེད། དེ་ཨོ་ཏོ་སི་ཡིན་པ་རེད། རང་གི། བདག་བཞི་ཡི་སྟེ། བར་ཆད་མཁའ་འགྲོའི་རྫས་ཁོ་ལ་དཔྱད་ནས་རྡུལ་ཕྲན་ཙམ་ཡང་རྙེད་ཡས་མེད་པར་ཆགས་ཚར་སོང་ན་ཁོ་གཏན་མེད་དུ་ཕར་ཤེས་ཚར་བ། གཏན་མེད་དུ་ཤེས་ཚར་བ་ཡིན་ཙང། དེ་ལ་ཆགས་པ་བྱེད་ཡ་ལ་སོགས་པ་རྩ་བ་ནས་བསྡད་ཡོད་མ་རེད་བ། ད་གིན་སྒྱུ་མ་མཁན་གྱིས་རྟ་གླང་ལ་སོགས་པ་ཚོ་སྤྲུལ་པ་དེ་ན་རང་གི་སྤྲུལ་པ་ཡིན་པ་ཧ་གོ་བ་ཡིན་ནའི་ད་ལྟ་ཁོ་ལ་ཆགས་སྲེད་སྐྱེ་ཡས་དེ་གཙོ་བོ་ག་རེ་རེད་ཟེར་ན་དེ་ལྟ་བུ་སྟོང་ཉིད་ཀྱི་བག་ཆགས་དེ་མེད་པ་ཡིན་ཙང་སྟོང་ཉིད་ཀྱི་བག་ཆགས་དེ་མེད་པ་ཡིན་ཙང་དེར་ཆགས་པ་ལ་སོགས་པ་སྐྱེ་གི་ཡོད་རེད། ད་ལྟ་དེ་ནང་བཞིན་དཔྱད་པ་ཡིན་ན་ནི་དཔྱད་ས་གི་གཞི་གང་ལ་དཔྱད་པ་ཡིན་ན་ཡང་དེ་ལ་ཆགས་པ་དང་ཞེན་པ་བཟློག་ཐུབ་ཀྱི་རེད་བཟློག་ཐུབ་ཡ་དེ་ག་རེ་ཟེར་ན་ཁོ་ཆ་དང་ཆ་ཕྱེ་ནས་དཔྱད་པ་དེ་ཚེ་ན་ཆགས་ས་གི་ལུས་དེ་ཡིན་ན་རྩ་བ་ནས་མེད་པ་ཆགས་བྱས་ནས་ཞིག་འགྲོ་ཡ་གཞི་རྩ་བྲལ་རེད་འགྲོ་རེད། གཞི་མེད་རྩ་བྲལ་དུ་སོང་བ་ཅིག་རེད་ཟེར་གཟུགས་ལ་དཔྱོད་ལྡན་སུ་ཞིག་ཆགས་ཟེར་གང་ཚེ་དེ་ལྟར་ལུས་མེད་པ་དེ་ཚེ་སྐྱེས་བུ་བུད་མེད་སྐྱེས་གང་བུད་མེད་གང་ཟེར།

མྱོང་མི་ཐུབ་པ། དགའ་བ་ཆེན་པོ་བདེ་བ་ཆེན་པོ་ངོ་མ་ཡིན་མཁན་དེ་ཚོ་མྱོང་མི་ཐུབ་པ་དེ་འདྲ་ཡོང་གི་འདུག་ནོ་ཟེར་གལ་ཏེ་དེ་མྱོང་མ་ཡིན་ན་ཟེར་གང་ཞིག་ཉམས་མྱོང་བདག་ཉིད་མིན་དེ་ནི་ཚོར་བ་ཇི་ལྟར་ཡིན་ཟེར། དེ་ནི་ཉམས་མྱོང་མ་ཡིན་པའི་བདག་ཏུ་གྲུབ་པ་མ་ཡིན་མཁན་དེ་ནི་ཚོར་བ་ཇི་ལྟར་ཡིན་ཟེར་ད་དེ་ཚོར་བ་དྲན་པ་ཉེར་གཞག་སྒོམ་པ་ཡིན་པ་འདྲ་དེ་མན་ཆད་དེ་ཚོར་བ་དྲན་པ་ཉེར་གཞག་སྒོམ་ཡ་དེ་སླེབས་ཚར་བ་ཡིན་པ་འདྲ་ནོ། དེ་ཚེ་སྐྱེས་གང་བུད་མེད་གང།

ད་ག་ནང་བཞིན་བྱས་ནས་ཚོར་བ་བཏང་སྙོམས་བཅས་རྣམ་པ་དེ་ཡང་ལྔ་ཕྱེ་ཡས་དང་རྣམ་པ་དེ་གསུམ་ཕྱེ་ཡས་དང་ཚོ་ཡོད་རེད་བ། དེ་འདྲ་ཡིན་ཙང་ཨ་ནི་ཚོར་བ་ཟེར་མཁན་དེ་གལ་སྲིད་ཡོད་པ་ཡིན་ན་ཚོར་བ་དེ་རང་བཞིན་གྱིས་གྲུབ་པ་ཡོད་པ་ཡིན་ན་ཚོར་བ་སྡུག་བསྔལ་དེ་ཡང་རང་བཞིན་གྱིས་གྲུབ་དགོས་རེད་བ། ཚོར་བ་སྡུག་བསྔལ་དེ་རང་བཞིན་གྱིས་གྲུབ་པ་ཡིན་ན་ཚོར་བ་སྡུག་བསྔལ་དེ་དེ་ཁོ་ན་ཉིད་དུ་བས། ཇི་ལྟར་སྣང་བ་དེ་བཞིན་དུ་ཡོད་དགོས་རེད་བ། ཇི་ལྟར་སྣང་བ་དེ་བཞིན་དུ་ཡོད་པ་ཡིན་ན། ཚོར་བ་སྡུག་བསྔལ་དེ་དུས་ནམ་ཡང་འགག་རྒྱུ་མེད་པ་ཅིག་དང་དུས་ནམ་ཡང་མེད་པ་ཆགས་ཡ་མེད་པ། བདེ་བ། བདེ་བ་རྩ་བ་ནས་མྱོང་རྒྱུ་མེད་པ་དེ་འདྲ་ཞིག་དགོས་ཀྱི་རེད་པ་ཅི་སྟེ་རབ་དགའ་ལ་མི་གནོད་ཟེར་ཏེ་དེ་ཡིན་པ་རེད། བདེ་ན་མྱ་ངན་གདུང་སོགས་ལ་ཟེར་ཏེ་བདེ་བ་མྱོང་བ་ཚོར་བ་བདེ་བ་མྱོང་བ་དེ་ཡི་ཚེ་ན་མྱ་ངན་གྱིས་གདུང་བ་ལ་སོགས་པ་དེ་ཚོ་ལ་ཟེར། ཞིམ་སོགས་ཅི་སྟེ་དགའ་མི་བྱེད་ཟེར་དེ་ཡི་ཚེ་ན་དགའ་བ་མི་བྱེད་དགོས་ཡ་དེ་རྒྱུ་མཚན་ག་རེ་རེད་ཟེར་དགའ་བ་དེ་ཁོ་ན་ཉིད་དུ་ཡོད་པ་ཡིན་ན་རང་གི་སེམས་མྱ་ངན་གྱིས་གདུང་ནས་སྡུག་བསྔལ་བྱེད་པ་དེ་ཡི་ཚེ་ན་དགའ་མི་ཐུབ་བ་དེ་ག་རེ་གྱིས་བྱས་པ་རེད། སེམས་བདེ་བ་མྱོང་མི་ཐུབ་བ་དེ་གང་གིས་བྱས་པ་རེད། སྟོབས་དང་ལྡན་པས་ཟིལ་གནོན་ཕྱིར་གལ་ཏེ་དེ་མྱོང་མ་ཡིན་ན་ཟེར་ཏེ། ད་སྡུག་བསྔལ་གྱི་སྟོབས་དང་ལྡན་པ་ཡིན་ཙང་བདེ་བ་དེ་ཟིལ་གྱིས་གནོན་པ་རེད། སྡུག་བསྔལ་སྟོབས་དང་ལྡན་པ་ཡིན་ཙང་ཨ་ནི་ཐར་པའི་བདེ་བ་ས་རྣམས་ཚོར་བ་བདེ་བ་ས་རྣམས་དེ་ཚོ་སྒང་ག་ཟིལ་གྱིས་གནོན་བྱས་ནས་མྱོང་མ་ཐུབ་པ་ཆགས་པ་རེད། འོ་དེ་ཟེར་གྱི་འདུག་ན། གང་ཞིག་ཉམས་མྱོང་བདག་ཉིད་མིན། གང་ཞིག་ཉམས་སུ་མྱོང་བ་དེ་ཡིས་ན་ནི་བདག་ཏུ་གྲུབ་པ་མ་ཡིན།

འདི་ཡི་རགས་པ་བསལ་མིན་ནམ། སྡུག་བསྔལ་རགས་པ་དེ་ནི་བསལ་ཚར་བས། དེ་ནི་དེ་ལས་གཞན་དགའ་ཙམ། ཞེ་ན་ཕྲ་ཉིད་དེ་ཡང་དེའི་དེ་ནི་དེ་ལས་གཞན་དགའ་ཙམ། སྡུག་བསྔལ་རགས་པ་དེ་བསལ་བྱས་ནས་གཞན་ཞིག་མྱོང་བ་རེད་པ། གཞན་བདེ་བ་ལ་སོགས་པ་ཚོ་མྱོང་བ་རེད་པ། དེ་ཡི་ཚེ་ན་ཕྲ་མོ་དེ་ཡང་དེ་ཡི་ཚེ་ན་འགགས་ཚར་བས། ཞེ་ན་ཕྲ་ཉིད་དེ་ཡང་དེའི་གལ་ཏེ་འགལ་རྐྱེན་སྐྱེས་པས་ན་ཟེར་གལ་ཏེ་འགལ་རྐྱེན་དཔེར་ན། སྡུག་བསྔལ་སྡུག་བསྔལ་གྱི་འགལ་རྐྱེན་དེ་བདེ་བ་དེ་རེད་པ་བདེ་བ་གི་འགལ་རྐྱེན་དེ་སྡུག་བསྔལ་ཡིན་ཙང་དེ་གཉིས་གང་ཡང་རུང་བ་སྐྱེས་སོང་ན་སྔར་གྱི་སྡུག་བསྔལ་ཡིན་ནའི་འདྲ་བདེ་བ་ཡིན་ནའི་འདྲ་དེ་ཚོ་འགལ་རྐྱེན་དང་ལྡན་པ་ཡིན་ཙང་སྡུག་བསྔལ་སྐྱེས་པ་མིན་ན་ནི། སྡུག་བསྔལ་གྱི་འགལ་རྐྱེན་དང་ལྡན་པ་ཡིན་ཙང་ཨ་ནི་ཁོ་སྡུག་བསྔལ་མ་སྐྱེས་པ་རེད་ཟེར་གྱི་འདུག་ན། ཚོར་བར་རྟོག་པ་མངོན་ཞེན་ཉིད། ཚོར་བ་མངོན་པར་རྟོག་པ་དེ་མངོན་པར་ཞེན་པ་བདེན་འཛིན་གྱི་མངོན་པར་ཞེན་པ་ཉིད། ཡིན་ཞེས་བྱ་བར་གྲུབ་མིན་ནམ། དེ་ཡི་ཚེ་ན་ཚོར་བ་ཟེར་མཁན་དེ། བདེན་པར་འཛིན་པའི་བདེན་འཛིན་གྱི་མངོན་པར་ཞེན་པའི་སྟོབས་ཀྱིས་ནི། ཁོ་བདེན་པར་འཛིན་པ་ཙམ་རེད་མ་གཏོགས་པ་ཚོར་བ་ཁོ་རང་རང་རང་གི་ངོ་ནས་ནི། བདེ་བ་ཉིད་དུ་གྲུབ་པ་དང་རང་གི་ངོ་ནས་སྡུག་བསྔལ་ཉིད་དུ་གྲུབ་པ་མ་ཡིན་ཟེར་ནས་ལབ་ན་འགྲིག་བ་རེད། ཡིད་ཞེས་བྱ་བ་གྲུབ་མེད་ནང་ཟེར་དུས་དེ་ཡིན་མི་རེད། དེ་ཉིད་ཕྱེད་ན་དེ་ཡིས་ནི་སྙིང་པོ་གནོང་འགྱོད་དེ་དགོངས་ཏེ་རྒྱུ་མཚན་དེ་འདྲ་ཡིས་ཟེར་ས་ནི་སྡུག་བསྔལ་དང་བདེ་བ་སེམས་ཉིད་དེ་ཡང་སྐྱེས་པ་དེ་ཡིས་ཟེར་ན་ཁོ་དེ་ཁོ་ན་ཉིད་དུ་གྲུབ་ཡ་གེ་གེ་མི་འདུག། དེ་ཉིད་ཕྱེད་ན་དེ་ཡིས་ནི་སྙིང་པོ་གནོང་འགྱོད་དེ་དགོངས་ཏེ་སྙིང་པོ་གནོང་པར་སྤྱོད་པ་ཚོར་བ་དེ་ཉིད་ལ་སྤྱོད་ནས་སྙིང་པོ་དེ་དགོངས་ནས། ཚོར་བ་དེ་བདེན་པར་མ་གྲུབ་པ་དེ་དགོངས་ཀྱི་ནི་གནོང་བརྟགས་གཞན་ལས་འབྱུང་བ་ཡིན་གསུངས་ཏེ་གནོད་འགྱུར་པ་ཡིས་ཟེར། གལ་ཏེ་དབང་དུས། གསུངས་ཏེ་གནོད་འགྱུར་པ་ཡིས་ཟེར་ཟེར་དེ་ཡིན་མི་རེད། གནོང་བརྟགས།